མ་དང་མཁའ་འགྲོ། མ་དང་ལྷ་ཡི་མཁའ་འགྲོ་དེ་སྔོན་མ་བྱས་ན། མ་དང་ལྷ་ཡི་མཁའ་འགྲོ་མ་དང་ལྷ་ཡི་མཁའ་འགྲོ་ཕར་ཡིན་པ་རེད། ད་ཕྱིས་སུ་ཕར་དེ་བདེ་པོ་རང་མ་བྱུང་བ་ཡིན་པ་རེད། ཨ་ནི་དགེ་བཤེས་དོན་ལྡན་རིན་པོ་ཆེ་གི་ཁ་ཚུར་ལོག་བྱས་ན་མ་དང་ལྷ་ཡི་མཁའ་འགྲོ་མ་དང་ལྷ་ཡི་མཁའ་འགྲོ་ཟེར་ཚུར་བསྐྱོན་པ་རེད། དེ་ཡག་པོ་འདུག་ཟེར་བྱས་ན་བླ་མ་རྡོ་རྗེ་འཆང་ལ་ཡར་དགོངས་སྐོར་ཞུ། ངས་དེ་འདྲའི་རྒྱབ་ཀྱི་ཆོག་ཨ་ཡོང་མི་ཡོང་ག་འདྲ་ཡིན་ཟེར་ཞུས་དུས་ཨ་བླ་མ་རྡོ་རྗེ་འཆང་གིས་དེ་ཞིག་བསྐྱོན་ད་དེ་ཡག་པོ་འདུག་ད་ག་རང་འགྲིག་གི་རེད།

དོན་ལྡན་རིན་པོ་ཆེ་གི་ཕྱག་དཔེ་ཡག་པོ་ཞེ་དྲག་ཡིན་པ་རེད། ངས་ངོ་ཤེས་ཀྱི་མེད། སྐད་གོ་མྱོང་དེ། མིག་མཐོང་མ་བྱུང་ནག་ཁུང་ནང་ལ་སྐད་གཅིག་ཐོས་སོང་མ་གཏོགས་གཞན་ངོ་ཤེས་ཀྱི་མེད། དགེ་བཤེས་ཡག་པོ་གཅིག་ནི་ཡོད་ཚོད་རེད་ཡག་པོ་ཞེ་དྲག་ཡིན་པ་འདྲ་མོ་ཅན་ཡག་པོ་ཡིན་པ་འདྲ། ཡང་ཁོང་བླ་མ་རྡོ་རྗེ་འཆང་སྐུ་མདུན་ལ་གཅོད་དབང་དེ་ཞུ་ཚར་ནས་ལམ་སང་མང་རུ་ཁང་པའི་ནང་ལ་རྩ་ནས་མ་བསྡད་པ་བྱས་པས་ཕ་གི་རི་གཅིག་གི་འདབས་ལ་ཡ།

གཅོད་གཏོང་མཁན་འདྲ་ཡོད་ན་གཅོད་དེ་ཡག་པོ་ཞིག་གཏོང། གཅོད་གཏོང་མཁན་མེད་ན་བྱང་ཆུབ་སེམས་ཡག་པོ་སྒོམ། གཅོད་འདོན་པ་བཏོན་ན་ཆོག་གི་རེད་འདོན་པ་རང་བཏོན། གདངས་མ་ཐོན་ན་གཅོད་འདོན་པ་ཁོ་རང་བཏོན་བསམ་བློ་གཏོང། བྱེད་ཀྱི་ཡིན་ནས་ཕན་པ་ཡོང་གི་རེད། རབ་ཏུ་བྱུང་ན་ནི་ད་གཅོད་གཏོང་ཚུལ་ནི་ཡག་པོ་ཡོད་རེད་གཅོད་གཏོང་ད་ཆོག་མི་ཆོག་ཟེར་མཁན་ནི་མེད། དེ་འདྲ་ཡིན་ཙང་གཅོད་གཏོང་ཚུལ་ནི་ཡག་པོ་ཡོད་རེད་གཅོད་གདངས་དེ་ཚོ་བསླབ། ཌཱ་མ་རུ་བསླབ། གཅོད་གཏོང། སྡུག་རུས་བྱེད།

དེ་བཞིན་ཚོགས་ཀྱི། སྨྲ་བྱེད་ཚོགས་ནང་ལ། མ་ཟད་དག་བཅོས་རང་ནང་ལ་བྱུང་ནས་རྡུང་ས་ཡོད་མ་རེད། ཡི་གེ་རུས་ཚིགས་ནང་གི་རྡུང། རུས་ཚིགས་ཐོག་མ་ཐོག་མ་བྱེད་དུས། དགུ་རྡུང་གཉིས། ཏདྱ་ཐཱ་ཟེར། ཏདྱ་ཐཱ། ཨོཾ་ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་ཟེར། འོ་འབོ་སི་ཟ་དགུ་རེ་དགུ་རེད། ཚར་གཉིས་བྱས། ཨ་ནི་བཅོམ་ལྡན་འདས་བཅོམ་ལྡན་འདས་གཉིས་བྱས། ཨ་ནི་མ་དང་ལྷ་ཡི་མཁའ་འགྲོ་མ་དང་ལྷ་ཡི་མཁའ་འགྲོ་ཚར་གཉིས་བྱས། མཁའ་འགྲོ་མཁའ་འགྲོ་གཉིས་བྱས་ཨ་ནི་ཕཊ་ཟེར་ཨ་ནི་རིགས་ཀྱི་རྫོགས་པ་རེད་མགོ་དགུ་དེ། དགུ་རྡུང་གཉིས། བཅོམ་ལྡན་འདས་གཉིས།